ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan དུ་བསྐྱོད་རོགས། ཉེ་ཆར་སོ་ལོ་མོན་གླིང་ཕྲན་དང་རྒྱ་ནག་གཉིས་བར་བདེ་འཇགས་གྲོས་མཐུན་ཞིག་བཞག་རྗེས་འདི་ལོ་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་འོས་བསྡུའི་སྐབས་ཕྱི་རྒྱལ་ལ་རོགས་སྐྱོར་བྱེད་ཕྱོགས་ཐད་ནས་གནད་དོན་གཙོ་བོ་ཞིག་ཆགས་ཡོད་འདུག། གནད་འགག་ནི་ཨོ་སི་ཀྲུ་ལི་ཡའི་ཞི་བདེ་རྒྱ་མཚོ་ཡི་ནང་ཡོད་པའི་ཁྱིམ་མཚེས་རྒྱལ་ཁབ་དེ་དག་ལ་འབྲེལ་ལམ་དང་ཤུགས་རྐྱེན་འདང་ངེས་ཤིག་སྤྲོད་ཐུབ་ཀྱི་ཡོད་མེད་སོགས་ལ་གླེང་སློང་ཡོང་གི་ཡོད་པ་རེད། Dr. Divi Ogaoga ལགས་ནས་མེལ་བོན་གཙུག་ལག་སློབ་གཉེར་ཁང་དང་མཉམ་དུ་སོ་ལོ་མོན་གླིང་ཕྲན་ནང་ས་ཆ་ཁུག་ཀྱོག་དེ་ཚོ་ལ་སྨན་བཅོས་རོགས་རམ་གྱི་ལས་དོན་བྱེད་མཁན་ཞིག་ཡིན་པ་རེད། ཡིན་ན་ཡང་གལ་སྲིད་ཁོང་གི་ལས་དོན་ལ་རོགས་དངུལ་དེ་ཚོ་སུས་སྤྲད་ཀྱི་ཡོད་མེད་དྲིས་ཚེ། དེ་ནི་ཨོ་སི་ཀྲུ་ལི་ཡ་མ་ཡིན་པར། རྒྱལ་ཁབ་གཞན་གྱིས་རོགས་དངུལ་སྤྲད་ཀྱི་ཡོད་སྐོར་འགྲེལ་བརྗོད་གནང་འདུག། The United Kingdom is on the other side of the world

སོ་ལོ་མོན་གླིང་ཕྲན་ནང་ཕྲུ་གུ་རྣམས་ཀྱི་གསོ་རླུང་ཡོ་ཆས་ཆེད་དུ་མ་དངུལ་མང་ཙམ་ཞིག་གནང་རྒྱུ་ཡི་རེ་བ་རྒྱག་གི་ཡོད་ཅེས་གསུངས་འདུག་སོ་ལོ་མོན་གླིང་ཕྲན་གྱིས་རྒྱ་ནག་དང་མཉམ་དུ་བདེ་འཇགས་གྲོས་མཐུན་བཞག་རྗེས་ཆེད་མཁས་པ་མང་པོ་ཞིག་གིས་ཨོ་སི་ཁྲུ་ལི་ཡ་ཡི་ཕྱི་རྒྱལ་གྱི་སྲིད་ཇུས་ནང་རྒྱལ་ཁབ་གཞན་ལ་རོགས་རམ་ཐད་གླེང་སློང་ཤུགས་ཆེ་བྱེད་བཞིན་ཡོད་པ་རེད། སོ་ལོ་མོན་གླིང་ཕྲན་གྱིས་རྒྱ་ནག་དང་མཉམ་དུ་གྲོས་མཐུན་བཞག་རྗེས་རྒྱལ་ཁབ་དེ་རྒྱ་ནག་གི་ཤུགས་རྐྱེན་རྒྱ་ཆེར་འགྲོ་སྲིད་པའི་ཚོད་དཔག་བྱེད་ཀྱི་ཡོད་འདུག། I think it's just the the feeling of uncertainty, just basically. We're not sure what's going to happen. ཡང་ཁོང་གིས་ང་ཡི་བསམ་པར་ངེས་གཏན་མེད་པའི་ཚོར་སྣང་ཞིག་ཡོང་གི་འདུག་མ་འོངས་པར་གནས་སྟངས་གང་འདྲ་ཆགས་རྒྱུ་ཡིན་མེད་ཤེས་ཚོད་ཐུབ་ཀྱི་མི་འདུག་འོན་ཀྱང་དུས་ཚོད་ཀྱིས་ཁ་གྲགས་ཡོང་གི་རེད་བཀོད་སྒྲིག་འདི་མ་འོངས་པར་གང་འདྲ་བྱས་ནས་མཇུག་འགྲིལ་རྒྱུ་ཡིན་མེད་ཤེས་ཀྱི་མི་འདུག་ཅེས་གསུངས་འདུག་ལོ་ངོ་བཅུ་ཕྲག་གཉིས་ཙམ་གྱི་ནང་ཨོ་སི་ཁྲུ་ལི་ཡའི་ཞི་བདེ་རྒྱ་མཚོ་མངའ་ཁུལ་དུ་ཡོད་པའི་ཁྱིམ་མཚེས་རྒྱལ་ཁབ་ཁག་ལ་རོགས་སྐྱོར་ཀྱི་མ་དངུལ་ལོ་རྒྱུས་རང་བཞིན་གྱིས་ཇེ་ཉུང་དུ་ཕྱིན་ཡོད་འདུག་རོགས་དངུལ་གྱི་ཡིག་ཆ་ལྟར་ན་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་ཨོ་སི་ཁྲུ་ལི་ཡ་ཡིས་རྒྱལ་ཡོངས་ཀྱི་ཡོང་འབབ་ཨོ་སྒོར་བརྒྱ་ཡི་ནང་རོགས་དངུལ་སེན་བཅུ་དགུ་མ་གཏོགས་ཕྱི་རྒྱལ་ལ་རོགས་དངུལ་གཏོང་གི་མེད་པ་དང་དེ་ཡང་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོར་ངལ་རྩོལ་ཚོགས་པ Labour གཞུང་འཛིན་ཡིན་སྐབས་དང་བསྡུར་ན་སྐབས་དེའི་ཨོ་སྒོར་བརྒྱ་ཡི་ནང་ནས་སེན་སུམ་ཅུ་སོ་གསུམ་ཙམ་ཕྱི་རྒྱལ་ལ་རོགས་དངུལ་གཏོང་གི་ཡོད་འདུག། ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་ཨོ་སི་ཁྲུ་ལི་ཡ་ཡི་བདེ་འཇགས་དམག་དཔུང་སོ་ལོ་མོན་གླིང་ཕྲན་ནས་ཐོན་རྗེས་རོགས་དངུལ་སྤྲོད་རྒྱུ་ཡང་ཇེ་ཉུང་དུ་ཕྱིན་ཡོད་པ་དང། དེ་སྔོན་ཕྱི་ལོ་ཉིས་སྟོང་གསུམ་ནས་ཉིས་སྟོང་བཅུ་བདུན་བར་ལོ་ངོ་བཅུ་གསུམ་ཙམ་གྱི་རིང་སོ་ལོ་མོན་གླིང་ཕྲན་ཡི་ནང་ཨོ་སི་ཁྲུ་ལི་ཡ་ཡི་བདེ་འཇགས་དམག་དཔུང་བདུན་སྟོང་ཉིས་བརྒྱ་དང་ཉེན་རྟོག་པ་ཆིག་སྟོང་བདུན་བརྒྱ་ཙམ་བཞག་མྱོང་ཡོད་པ་རེད།

ང་ཚོ་ཡི་ཤུགས་རྐྱེན་ཡལ་འགྲོ་རྒྱུ་རེད་ཅེས་གསུངས་འདུག་ད་ལྟའི་ཆར་ཨོ་སི་ཁྲུ་ལི་ཡ་ནས་སོ་ལོ་མོན་གླིང་ཕྲན་ལ་རོགས་དངུལ་སྤྲད་མཁན་གྱི་ཨང་རིམ་ཉི་ཤུ་རྩ་བཞི་པ་དེ་ཆགས་ཡོད་འདུག་ཨོ་སི་ཁྲུ་ལི་ཡ་ཡི་ངལ་རྩོལ་ཚོགས་པས་ཕྱི་རྒྱལ་ལ་རོགས་དངུལ་ཡར་སྤར་ནས་མ་འོངས་ལོ་བཞི་ཡི་ནང་ཨོ་སྒོར་ས་ཡ་ལྔ་བརྒྱ་ཉི་ཤུ་རྩ་ལྔ་ཙམ་སྤྲོད་རྒྱུ་ཡི་ཁས་ལེན་བྱེད་ཀྱི་ཡོད་འདུག་དེ་དང་ཆབས་ཅིག་མར་ཁི་ཁ་པི་དྲི་ལགས་ཀྱིས་ཕྱི་རྒྱལ་ལ་རོགས་དངུལ་སྲ་བརྟན་ཞིག་བཟོ་བར་ཨོ་སྒོར་ཐེར་འབུམ་བཞི་ཙམ་དགོས་ཀྱི་ཡོད་སྐོར་བརྗོད་འདུག

ཞི་བདེ་རྒྱ་མཚོ་ཡི་མངའ་ཁུལ་དུ་ཡོད་པའི་ཁྱིམ་མཚེས་རྒྱལ་ཁབ་ཁག་ལ་འབྲེལ་བ་འཛིན་ཤུགས་དེ་ཞབས་ཞུ་བྱེད་དགོས་སྐོར་བརྗོད་འདུག་ཁོང་གིས་ང་ཚོས་ཁྱིམ་མཚེས་རྒྱལ་ཁབ་ཁག་ལ་རོགས་ཕྱོགས་ལས་གཞན་པའི་དཔལ་འབྱོར་མཉམ་འབྲེལ་དང། གླིང་ཕྲན་གྱི་མི་རྣམས་ལ་ལས་ཀ་ཡི་གོ་སྐབས་སྒོ་ཕྱེ་དགོས་པ་རེད་ཅེས་གསུངས་འདུག་རྒྱལ་སྤྱིའི་ཆབ་སྲིད་དབྱེ་ཞིབ་པ་ཚོས་ཨོ་སི་ཁྲུ་ལི་ཡ་ཡི་མ་འོངས་པའི་བདེ་འཇགས་དང་དཔལ་འབྱོར་ལ་ཞི་བདེ་རྒྱ་མཚོ་ཡི་མངའ་ཁུལ་དུ་ཡོད་པའི་ཁྱིམ་མཚེས་རྒྱལ་ཁབ་ཁག་ལ་འབྲེལ་བ་དམ་ཟབ་དང། ཤུགས་ཆེ་ངེས་ཅན་ཡོད་དགོས་རྒྱུ་གལ་ཆེན་པོ་ཆགས་ཡོད་སྐོར་གཅིག་མཚུངས་སུ་བརྗོད་ཀྱི་ཡོད་པ་རེད། ཁྱེད་རང་ཨོསྟྲེ་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།